ཕར་འགྱངས་བྱེད་དགོས་བྱུང་བ་འདི་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལོ་རྒྱུས་ནང་ཐེངས་དང་པོ་ཡིན་པ་མ་ཟད་གནད་དོན་དེའི་དབང་གིས་སྤྱི་འཐུས་རྣམ་པའི་འགྲོ་གྲོན་དང་འབྲེལ་བའི་སྒྲིག་གཞི་རྣམས་ཁ་གསལ་མེད་པ་རེད་འདུག།
མཐའ་མཇུག་ཏུ ྋགོང་ས་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ཆེད་སྒྲིག་ལེ་ཚན་བཞི་དང་བཅས་དེ་རིང་གི་ལས་རིམ་ཁག་རིམ་པས་གསན་རོགས་ཞུ།

ད་ག་ནང་བཞིན་ཨ་ནི། ཁོང་རང་ཐོག་མར་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ལ་ཨ་ནི། རྒྱ་གར་ལ་ཚུར་བཅར་བྱས་ཨ་ནི་ཁོ་རང་གི་སྐུ་ཟླ་དང་ལྷན་དུ། རྒྱལ་བ་རིན་པོ་ཆེ་དེ་ནས་བཟུང་བྱས་ཨ་ནི་ད་དུང་མཁྱེན་པ་ཆགས་བྱས་ཨ་ནི་ཁོང་རང་ཨ་རིའི་གྲོས་ཚོགས་ཀྱི་ད་འཐུས་མི་གལ་ཆེ་ཅིག་ཡིན་པའི་ཆ་ནས་ཨ་ནི་གྲོས་ཚོགས་ནང་དང་ཨ་ནི། ཨ་རིའི་གཞུང་གིས་ཨ་ནི་དེ་ག་འདྲའི་ངོས་ནས་བོད་དོན་ཐོག་ལ་སྲིད་བྱུས་འཛིན་ཡས་པའི་སྲ་བརྟན་ཞེ་པོ་ཡག་པོ་ཆགས་ཡོད་པ་དེ་ནི་ཁོ་རང་གི་ག་རེ་ཟེར་ད་དངོས་ཤུགས་བརྒྱུད་གསུམ་ནས་ག་རེ་ཟེར་དགོས་རེད་ད་ནུས་པ་དེ་བཏོན་ཡོད་པ་རེད། ཕྱོགས་མཚུངས་ལྕམ་སྐུ་ཁོང་རྒྱ་ནག་གི་གཙོ་འཛིན་འདས་པོ་ཅང་ཙེ་མིན་དང་འབྲེལ་ལམ་ཐོག་མཉེས་པོ་ཡོད་པར་བརྟེན་ནས། བོད་དོན་དཀའ་ངལ་སེལ་ཐབས་སུ་འབད་བརྩོན་གང་ཡོང་གནང་བ་སོགས་ལ་བཀའ་དྲིན་རྗེས་དྲན་དང་ཐུགས་སྨོན་གནང་བ ྋགོང་ས་མཆོག་གི་བཀའ་ཡིག་ཏུ་འཁོད་ཡོད་པ་ཡང། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱི་མིང་མཐིལ་དུ་འཇོག་ཡོད། དེ་མཚུངས་ཨ་ནི་ཁོང་རྒྱ་ནག་གི་སྐབས་དེའི་ག་རེ་ཟེར་ད་དཔོན་པོ་དཔེར་ན་ཅང་ཙེ་མིན་དང་ཁོ་རང་ཚོ་ཕན་ཚུན་ཞེ་དྲགས་ཀྱི་ད་གྲོགས་པོ་ནང་བཞིན་གྱི་ཉེ་བོ་དང་དེ་འདྲ་ཡོད་ཙང། ཁོ་རང་གིས་ད་བོད་དོན་དཀའ་ངལ་སེལ་ཕྱོགས་ལ་ཐོག་ལ་ཨ་ནི་ག་རེ་ཟེར་ད་འབད་བརྩོན་གང་ཡོང་ཡོང་གནང་ཡོད་རེད། གང་ལྟར་ཨ་ནི་ཨ་རིའི་གྲོས་ཚོགས་གོང་མའི་ནང་དང། ཨ་ནི་ད་ག་ནང་བཞིན་ཨ་ནི་ཨ་རིའི་ནང་ལ་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་ཁོ་རང་གཙོ་བོ་གལ་ཆེ་ཅིག་འདུག་ཞེས་བྱས་གནང་ཡོད་རེད། དེ་སོང་ཙང་ཨ་ནི་ད་དེ་རིང་ཁོ་རང་ཨ་ནི་ག་རེ་ཟེར་དགོས་རེད། དགོངས་པ་རྫོགས་པའི་དེ་ཡག་རྒྱལ་བ་རིན་པོ་ཆེས་བཀའ་ཡིག་གནང་བའི་ནང་ལ་ཨ་ནི་ཁོ་རང་གི་ད་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་གནང་ཡོད་པ་དེ་རྗེས་དྲན་དང་འབྲེལ་བའི་ཨ་ནི་དཔེ་ཐུགས་རྗེ་ཆེ་ཞེས་བྱས་དེ་དང་འབྲེལ་ཨ་ནི་ཐུགས་སྨོན་ཡོད་དོ་ཞེས་བྱས།

སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་ཉིན་གྲངས་དགུ་རིང་འཚོགས་རྒྱུའི་ཐག་གཅོད་བྱས་ཟིན་ཡོད་ཀྱང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མི་སང་ཡུང་དང་འབྲེལ་བ་ཡོད་ཚུལ་གྱི་གནད་དོན་གྱི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་འཚོགས་ཐུབ་མེད་པར་བརྟེན་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་འཚོགས་མ་ཐུབ་པར་ཕར་འགྱངས་བྱ་དགོས་བྱུང་བ་འདི་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལོ་རྒྱུས་ནང་ཐེངས་དང་པོ་ཡིན་པ་མ་ཟད་གནད་དོན་དེའི་དབང་གིས་སྤྱི་འཐུས་རྣམ་པའི་འགྲོ་གྲོན་དང་འབྲེལ་བའི་སྒྲིག་གཞི་རྣམས་ཁ་གསལ་མེད་པ་རེད་འདུག། དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞིའི་དོན་ཚན་བདུན་ཅུ་དོན་བརྒྱད་པའི་ནང་གསེས་གསུམ་པའི་ནང་སྤྱི་འཐུས་གང་ཞིག་ཚོགས་དུས་གཅིག་ནང་བརྒྱ་ཆ་བཞི་བཅུ་ཚོགས་བཅར་མ་ཞུས་ཚེ་མཚན་དོད་ཀྱི་ཐོབ་ཐང་མེད་པ་དང་ཡང་ཚོགས་བཅར་ཞུས་ཀྱང་ཚོགས་དུས་བརྒྱ་ཆ་ལྔ་བཅུ་ཚོགས་བཅར་མ་ཞུས་ན་ཚོགས་དུས་དེ་ཡི་ཕྱོགས་གཅིག་གི་ཕེབས་གྲོན་གྱི་ཐོབ་ཐང་མེད་པ་འཁོད་ཡོད་པ་ལས་དེ་མིན་གནད་དོན་བྱེ་བྲག་པ་ཞིག་གི་རྐྱེན་གྱིས་གྲོས་ཚོགས་ཚོགས་མ་ཐུབ་པར་ཕར་འགྱངས་བྱེད་དགོས་བྱུང་ན་སྤྱི་འཐུས་རྣམ་པའི་འགྲོ་གྲོན་གྱི་ཐོབ་ཐང་དང་གནས་སྟངས་སྐོར་ཁ་གསལ་གང་ཡང་འཁོད་མི་འདུག། གནད་དོན་དེའི་ཐོག་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས། ཁྲིམས་སྒྲིག་ནང་གསལ་ཁ་མེད་པའི་སྐབས་སུ་སྤྱི་འཐུས་རྒྱུན་ལས་ཀྱིས་ཐག་གཅོད་གཞིར་བཟུང་འགྲོ་དགོས་གལ་ཆེ་བར་སོང་ཞིང། གྲོས་ཚོགས་ཚོགས་མ་བཅུག་མཁན་སྤྱི་འཐུས་རྣམ་པ་རེད། གལ་ཏེ་གཞུང་གིས་འགྲོ་གྲོན་མ་བཏང་བ་ཡིན་ན། སོ་སོའི་འགྲོ་གྲོན་ཡོངས་རྫོགས་སོ་སོ་རང་ཉིད་ནས་གཏང་རྒྱུ་རེད་ཅེས་དགོངས་ཚུལ་གསུངས་བྱུང། རྒྱུན་ལས་ངོས་ནས་ཁྱེད་མགྱོགས་ལས་གསང་པོ་དེ་ག་རེ་ག་རེ་གནང་དགོས་ཀྱི་ཡོད་མེད་དེ་མིན་བོད་མིའི་སྒྲིག་འཛུགས་ལ་རྩིས་ཞིབ་ལས་ཁུངས་ཡོད་རེད་རྩིས་ཀྱི་འགྲོ་སྟངས་དང། ཁྲིམས་སྒྲིག་གཞི་གི་འགྲོ་སྟངས་ཀྱི་ཐོག་ནས་ག་རེ་བྱེད་འདོད་བྱས་རེད། དེའི་ནང་ལ་འགྲོ་གྲོན་བཏང་འོས་པ་ཅིག་ཟེར་ཡས་ཀྱི་ལམ་ཁ་ཅིག་ཡོད་པ་ཡིན་ན་དེ་བཏང་ཐུབ་ན་ཡག་པོ་ཡོད་རེད་བསམ་གྱི་འདུག་ཨ་ནེ་ཡང་གཅིག་གིས་ཁྲིམས་དང་སྒྲིག་གཞི་གི་ཆ་རྐྱེན་འོག་ནས་བཏང་མི་འོས་པ་ཅིག་ཡིན་པ་ཡིན་ན་ད་བྱེད་ཡས་ཡོད་མ་རེད། ང་རང་ཚོས་ཀྱི་གྲོས་ཚོགས་ཚོགས་མ་བཅུག་པ་རེད་ང་རང་ཚོས་འགྲོ་གྲོན་དེ་ང་རང་ཚོས་མགོ་གང་ཕབ་ཏུ་དགོས་རེད་བ། ད་ཡང་ཁྲིམས་ནང་ལ་གསལ་ཁ་མེད་པ་ཡིན་ན། ཐག་གཅོད་བྱེད་མཁན་ཅིག་དགོས་ཀྱི་རེད་བ། ད་རྒྱུན་ལས་ངོས་ནས་ཐག་གཅོད་ག་འདྲས་ཤིག་གནང་གི་ཡོད་པ་ཡིན་ན་ད་དེ་ལ་ངོས་ལེན་བྱས་ནས་འགྲོ་ཡ་ཅིག་ཆགས་ཀྱི་རེད་མ་གཏོགས་ད་དེ་ད་ཐག་གཅོད་མཁན་ཅིག་མེད་ན་ནམ་ཡང་ཡོང་གི་མ་རེད་བ།
འདི་ག་གསར་འགོད་པས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད་དེ་བཞིན་འགྲིམ་འགྲུལ་ཚུད་པའི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་དྲུག་པ་ཁྱོན་ཡོངས་ཀྱི་འགྲོ་གྲོན་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག་དེ་ཡང་ད་རེས་གྲོས་ཚོགས་འཚོགས་པའི་སྐབས་སྤྱི་འཐུས་རྒྱུན་ལས་བཅུ་གཉིས་ཕུད་པའི་གཞན་སྤྱི་འཐུས་ཚོའི་ཉིན་རེའི་ལས་དོད་ཧིན་སྒོར། ཆིག་སྟོང་གསུམ་བརྒྱ་བཞི་བཅུ་ཞེ་དྲུག་དང་ཡང་སྤྱི་འཐུས་རྒྱུན་ལས་དང་བཞུགས་སྒར་རྡ་རམ་ས་ལ་ཁུལ་དུ་གནས་བཞུགས་སྤྱི་འཐུས་ཚོ་ཕུད་པའི་གཞན་སྤྱི་འཐུས་ཚོར་ཉིན་དོད་ཧིན་སྒོར་བདུན་བརྒྱ་སྤྲོད་ཀྱི་ཡོད་འདུག་ཡང་དེ་དང་ཕྱོགས་མཚུངས་སྤྱི་འཐུས་བློ་བཟང་ཐུབ་བསྟན་ལགས་ཀྱིས་གྲོས་ཚོགས་མུ་མཐུད་ཚོགས་ཐུབ་མེད་པར་བརྟེན་ཁྲིམས་སྒྲིག་གཞིར་བཟུང་གཞུང་གི་ངོས་ནས་སྤྱི་འཐུས་ཚོར་འགྲོ་གྲོན་གཏང་རྒྱུ་ཧ་ལམ་ཁག་པོ་ཆགས་ཡོད་པ་མཐོང་གི་འདུག་ཅེས

སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཙོས་པའི་ཚོགས་དྲུང་ལས་ཁུངས་བཅས་ལ་ཡང་ཞལ་པར་དང་ངོ་བཅར་གཉིས་ཀའི་ཐོག་ནས་འབྲེལ་བ་ཞུས་ཀྱང་བཅར་འདྲི་དང་ལེན་གནང་མ་སོང། གཞན་ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་ལྷག་མ་རྣམས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་སྤྱི་ཟླ་གསུམ་པའི་གྲོས་ཚོགས་མ་ཚོགས་གོང་གི་ཉིན་འགའ་ཤས་སྔོན་ལ་ཚོགས་རྒྱུ་ཡིན་པ་ཚོད་དཔག་གནང་གི་འདུག། གཞི་རྩའི་ཆ་ནས་ད་རེས་སྤྱི་འཐུས་གྲོས་ཚོགས་འཚོགས་མ་ཐུབ་པའི་དོན་རྐྱེན་གཙོ་བོ་ཞིག་ནི་སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་དང་པོའི་སྐབས་སྤྱི་འཐུས་ཟླ་བ་ཕུན་དཀྱིལ་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་བརྗོད་པའི་རྗེས་འབྲས་སུ་སྤྱི་འཐུས་ནང་ཁུལ་གླེང་སློང་རིམ་པར་གནང་སྟེ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་གྲོས་ཚོགས་ལས་ཉིན་གསུམ་པའི་སྐབས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་ཀྱིས་གོང་ཞུས་སྤྱི་འཐུས་དེ་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་གནད་དོན་ཁག་འགྲེལ་བརྗོད་བྱས་པའི་རྗེས། ཚོགས་གཙོས་སྟངས་འཛིན་གཞིར་བཟུང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནང་སྲིད་ལས་ཁུངས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་མ་ཐག་སྤྱི་འཐུས་ཆོས་གྲགས་རྒྱ་མཚོ་ལགས་ཀྱིས་ལས་རིམ་རྣམ་བཞག་བཏོན་ཏེ་གོང་ཞུས་སྤྱི་འཐུས་དེ་རྒྱ་མིའི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དེ་གཙང་བཟོ་མ་བྱས་ན་འགྲིག་ཐབས་མེད་པར་སོང་བའི་རྗེས་འབྲས་སུ་སྤྱི་འཐུས་ནང་ཁུལ་གླེང་སློང་རྣོ་ངར་ལྡན་པ་བྱུང་ནས་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ཚོགས་དུས་བཞི་པ་མགོ་འཛུགས་གནང་ཡོད་ཀྱང་སྐབས་དེར་གྲོས་ཚོགས་ཀྱི་ངོ་ཡོད་རྩ་འབོར་གྱི་གསུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་འཚོགས་ཐུབ་མེད་པ་རེད། དེ་ཙམ་མ་ཟད་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དྲུག་པའི་ནང་སྐབས་བཅུ་བདུན་པའི་བདམས་ཐོན་སྤྱི་འཐུས་རྣམ་པའི་དབར་དམ་འབུལ་དང་འབྲེལ་བའི་གནད་དོན་ཐོག་རྙོག་གླེང་བྱུང་སྟེ་སྐབས་དེའི་གྲོས་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་འོས་འདེམས་བྱ་རྒྱུ་ཚུད་པའི་ལས་རིམ་ཁག་རྒྱུན་འཁྱོངས་མ་ཐུབ་པར་ཟླ་བ་བཞི་ཙམ་རིང་ལྷག་པའི་རྗེས་མཐར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་སློབ་ལམ་སྟོན་ཡོང་བའི་ལྷ་སྙན་སྒྲོན་འབུལ་ཞུས་ཏེ་གང་ཉིད་མཆོག་གི་ལམ་སྟོན་ལྟར་སྐབས་དེའི་བདམས་ཐོན་སྤྱི་འཐུས་རྣམ་པས་བཅའ་ཁྲིམས་ཀྱི་འབྲུ་དོན་གཞིར་བཟུང་དམ་འབུལ་ཞུས་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་ཝ་ར་ཎ་སིར་སྤྱོད་འཇུག་ཆེན་མོའི་བཀའ་ཁྲིད་གནང་འདུག་པའི་ཚན་པ་བཅོ་བརྒྱད་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ནང་པ་སངས་རྒྱས་པ་དང་ཕྱི་རོལ་གྲངས་ཅན་པ་སོགས་ཀྱིས་སེམས་འདོད་ཀྱི་ཡོད་པ་དེ་ཉིད་ཚན་རིག་པས་ཀླད་པའི་བྱེད་ལས་ཁོ་ན་ལ་འདོད་པ་གཉིས་གཞི་རྩའི་ཆ་ནས་མཐུན་ཐབས་མེད་པ་ཞིག་ཡིན་ཀྱང། ཀླད་པ་དང་སྙིང་ལྟ་བུ། སེམས་དང་གསལ་རིག་གནས་ཤིང་རྒྱུ་བའི་རྟེན་བྱེད་པའི་ཆ་ནས། ཀླད་པ་ལ་ཞིབ་འཇུག་བྱས་པའི་གྲུབ་དོན་དང། ཉམས་མྱོང་མང་པོ་ཞིག། ཤེས་པའི་བྱེད་ལས་དང་འདྲ་མཚུངས་ཡོང་ཆོག་པ་ཞིག་ཡིན་ཞིང། དཔེར་ན་ཀླད་ཁམས་ཚན་རིག་པ་དག་གིས་གློག་ཀླད་བཀོལ་སྤྱོད་ཀྱིས་ཀླད་པའི་ས་ཁྲ་ལ་ལྟ་ཐུབ་ཀྱི་ཡོད་པ་དང། ང་ཚོའི་སེམས་ལ་འདོད་ཆགས་ལངས་སྐབས་ཀླད་པའི་གནས་གང་ཞིག་ལ་འགུལ་སྐྱོད་བྱེད་ཀྱི་ཡོད་པ་དང། སེམས་ལ་ཞེ་སྡང་སྐྱེས་ཡོང་དུས་ཀླད་པའི་གནས་གང་ཞིག་ལ་གཡོ་འགུལ་ཐེབས་པ། དེ་བཞིན་དུ་དགའ་བ་དང་སྤྲོ་སྣང། འཁོན་འཛིན་དང་བརྣག་སེམས་སོགས་སེམས་དང་སེམས་བྱུང་གི་འགྱུ་བ་རེ་རེ་བྱུང་སྐབས་ཀླད་པའི་གནས་གང་ཞིག་ཏུ་འགུལ་སྐྱོད་བྱེད་ཀྱི་ཡོད་པ་དག་ཀླད་པའི་ས་ཁྲའི་ལམ་ནས་ར་སྤྲོད་བྱེད་ཐུབ་ཀྱི་ཡོད་ན་ཡང། མཚམས་ལན་རེར་ཀླད་པའི་བྱེད་ལས་ལ་རྟོག་ཞིབ་བྱེད་པའི་མཇུག་འབྲས་ཁྱད་མཚར་དེ་འདྲ་ཡང་ཡོང་གི་ཡོད་པ་སྟེ། ཀླད་ཁམས་ཚན་རིག་པ་ཁག་ཅིག་གིས་ཀླད་པར་རྟོག་ཞིབ་བྱས་པའི་མཐའ་འབྲས་རྒྱལ་དབང་མཆོག་ལ་སྤྱན་བསྟར་བྱས་པ་ལྟར་ན། སེམས་ལ་ཁོང་ཁྲོ་ཟོས་པའི་སྐབས་སུ་ཀླད་པར་འགུལ་སྐྱོད་ཐེབས་པའི་གནས་དེ་དང། སེམས་ལ་བྱམས་བརྩེའི་ཚོར་བ་སྐྱེས་ཡོང་བའི་གནས་སྐབས་ཀྱི་ཀླད་པར་འགུལ་སྐྱོད་བྱེད་པའི་གནས་དེ་གཉིས་གཞི་གཅིག་ཡིན་པ་ར་སྤྲོད་བྱས་པ་དེ་ལ་གོང་ས་མཆོག་གིས་ཞལ་རྩེད་དང་སྦྲགས་ནས། ཞེ་སྡང་སྐྱེས་སྐབས་འགུལ་སྐྱོད་བྱེད་པའི་ཀླད་གནས་དང། བྱམས་བརྩེ་སྐྱེས་སྐབས་འགུལ་སྐྱོད་བྱེད་པའི་ཀླད་གནས་གཉིས། གཞི་གཅིག་ཏུ་འཁེལ་བར་བྱེད་པ་དེས་བསྟན་པ་ནི། ཀླད་པ་དེ་ཉིད་ལྐུགས་པ་ཞིག་ཡིན་པར་བདེན་དཔང་བྱས་པ་ཡིན་ཏེ། བྱམས་པ་དང་བརྩེ་བའི་བློ་དེ་ཉིད་ཞི་བདེ་དང་ལྡན་པ་ཞིག་ཡིན་ཞིང། ཁོང་ཁྲོའི་བློ་དེ་ནི་གདུག་རྩུབ་ལྡན་པ་ཞིག་ཡིན་ཏེ། སེམས་འཁྲུགས་པའི་རང་བཞིན་ལྡན་པ་ཞིག་ཡིན་ཕྱིར། དེ་གཉིས་ཀླད་པའི་གནས་གཅིག་ཏུ་འབབ་པ་དེ་དངོས་པོའི་ཆོས་ཉིད་དང་འགལ་བ་ལྟ་བུ་ཞིག་ཡིན་ཏེ། བྱམས་པ་དང་ཞེ་སྡང་གཉིས་ཆེས་ཤིན་ཏུ་ཐ་དད་པའི་སེམས་བྱུང་ངོ་བོ་མི་འདྲ་བ་ཆགས་ཀྱི་ཡོད་པ་དེ་ཡིན། མ་གཞི་ནས་སེམས་ལ་འཇིགས་སྐྲག་སྐྱེ་སྐབས་ལུས་ཀྱི་ཁྲག་རྐང་པའི་ནང་འགྲོ་བ་དང། ཞེ་སྡང་སྐྱེ་བའི་སྐབས་སུ་ལུས་ཀྱི་ཁྲག་ལག་པའི་ནང་དུ་རྒྱུ་བ་ལྟ་བུ་ནི་སྐྲག་ནས་འབྲོ་བར་བྱེད་པ་དང། ཁྲོས་ནས་འཐབ་པར་བྱེད་པའི་ཆ་ནས། ལུས་ཀྱི་ཁྲག། ཡན་ལག་དམིགས་བསལ་བ་དེ་དག་ཏུ་འགྲོ་བར་བྱེད་པ་ལྟ་བུ། རྒྱུ་མཚན་འགྲེལ་སླ་མོ་ཆགས་ཀྱི་ཡོད་ཀྱང། བྱམས་པ་དང་ཞེ་སྡང་གི་ཀླད་པའི་ས་དམིགས་གཅིག་ཏུ་འབབ་པ་དེ། བློ་ཡིས་དང་ལེན་བྱེད་དཀའ་བ་ཞིག་ཡིན།

ཨེ་མ་གཞི་འདི་བཤད་འདུག་པ་ཚན་རིག་པ་ཚོས་འདི་བཤད་འདུག་པ། མི་ལ་འཇིགས་སྣང་སྐྱེས་དུས་ཁྲག། མང་ཆེ་དེ་རྐང་པ་རྒྱུག་འགྲོ་གི་རེད་ཟེར། ག་རེ་རེད་ཟེར་ན་བྲོས་དགོས་པ་ད། མི་ལ་འཇིགས་སྣང་འཕྲད་ནས་དངངས་སྐྲག་ཡིན་དུས་ཙ་ནས་ད་བྲོས་ཡག་བསམ། བྲོས་ཡག་དེ་ཡིན་པ་ཡིན་དུས་ཙ་ནས་དཔེ་དུད་འགྲོ་ཚོ་ཡང་ད་ག་རེད་པ་ད་དེ་འདྲས་ཡིན་དུས། ཁོ་རང་བཞིན་གྱིས་འཇིགས་སྣང་སླེབས་ན་ཁྲག་མང་དེ་རྐང་པ་ལ་མར་རྒྱུག་འགྲོ་གི། ད་ཁོང་ཁྲོ་ཟས་ཡོང་དུས་ཙ་ནས་ཁྲག་མང་དེ་ལག་པ་རྒྱུག་ཡོང་གི་ཡོད་ཟེར། བྱས་ཙང་ང་རང་ཚོ་ཁོང་ཁྲོ་ཟས་ན་ཡག་འདུག་ཕུ་ཐུང་བརྫེས་བྱས། ཐོན་ཤོར་དུ་སྐད་ཟིག་ཟིག་རེད་པ་ད་ང་ཚོ་བས། བྱས་ཙང་ཁོ་ཨབ་བཏང་ཚད་ནི་བས་ལག་པས་ཁོ་ཁ་བདེ་བྱ་དགོས་འདུག་ཟེར་ནས། ཁོང་ཁྲོ་ཟས་ན་ཁྲག་མང་དེ་ལག་པའི་སྒང་ལ་འགྲོ་བསྡད་གི་ཡོད་ཟེར་ཟིག་ཟིག་འདུག་ཟེར། ཁོ་ལུས་པོ་ཁོ་རང་ང་ཚོ་སེམས་ཀྱི་འགྲོ་སྟངས་མང་པོ་ཅིག་ཀླད་པ་ཁོ་ལུས་པོ་དང་ཁོ་འབྲེལ་བ་ཞེ་པོ་ཅིག་འདུག་ཟེར། བྱས་ཙང་འོ་ན་ཀླད་པ་འདི། ཕ་གི་དངངས་སྐྲག་ཅིག་སྐྱེས་ཡོང་དུས་ཙ་ནས་དངངས་སྐྲག་དང་ཁོང་ཁྲོ་ཟས་ཡོང་དུས་འགུལ་སྐྱོད་རྒྱག་སའི་ཀླད་པ་འདི། སྙིང་རྗེ་སྐྱེས་ཡོང་དུས་ཙ་ནས་ཀླད་པའི་གནས་ད་ག་རང་ལ་འགུལ་སྐྱོད་རྒྱག་གི་ཟེར་འདུག། བྱས་ཙང་ང་འདི་དུས་ཚོད་ཚོགས་འདུ་འདི་སར་ལས་ང་ཚོ་འགན་འཁྱེར་བྱུང། ད་བྱས་ན་ཀླད་པ་འདི་ལྐུགས་པ་རེད་ཤག་བྱས་ཡིན་ཀླད་པ་འདི་ལྐུགས་པ་རེད། ཁོང་ཁྲོ་ཟས་ནས་ཅིག་གཡོ་འགུལ་བྱེད་ཡག་གི་ཅིག་ག་ཟེར་དགོས་ད་ཀུན་སློང་བློ་ཞིག་སླེབས་ཡོང་གི་ཡོད་རེད། སྙིང་རྗེ་སྐྱེས་ནས་ཅིག་གཞན་ལ་ཕན་ཐོགས་བྱེད་ཡག་གི་དེ་སླེབས་ཡོང་དུས། རྒྱུའི་སྙིང་རྗེའི་བློ་དེ་ཧ་ཅང་གི་ཞི་བ་དུལ་བ་འཇམ་པོ་ཆགས་བསྡད་ཡག་རེད། ཁོང་ཁྲོ་ཟས་དེ་རྩུབ་པོ་ཆགས་བསྡད་ཡག་རེད། ཀུན་སློང་ལ་ཞེ་པོ་ཅིག་གི་ཁྱད་པར་འདུག་ག་ཧ་ལམ་ཁོང་ཁྲོ་དང་སྙིང་རྗེ་ནི་འགལ་ཟླ་རེད་པ་ད། སེམས་ལ་འགལ་ཟླ་ཡིན་ངེས་ཀྱི་ཀུན་སློང་གཅིག་གིས་ཀླད་པ་འགུལ་སྐྱོད་བྱ་ས་གཅིག་གི་སྒང་ལ་བྱེད་པ་ཡིན་དུས་ཀླད་པ་ད་ལྐུགས་པ་རེད་ཤག་ཟེར་ཡས་ངས་འདི་འདྲ་བཤད་ཀྱི་ཡོད་རྩེད་མོ་རྩེས་བྱས། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དུང་ཀླད་རྩ་ཉམས་ཞིབ་པ་དག་གི་ཞིབ་འཇུག་གི་གྲུབ་དོན་འགའ་ཞིག་གི་ཐད་ལ་རྒྱལ་བ་རིན་པོ་ཆེའི་བཤད་ཚུལ་དང་སྦྲགས་ཏེ་ཀླན་ཀ་མཛད་ཀྱི་ཡོད་པ་ནི། རང་ཅག་གི་མིའི་ལུས་ཕུང་གཅིག་པུའི་དབང་དུ་བྱས་ནས་བརྟག་ན། མི་སུ་ཞིག་ལ་མྱ་ངན་གོད་ཆག་ཡ་ང་བ་བྱུང་ནས་སེམས་པ་སྐྱོ་ཐག་ཆོད་པའི་ཚེ་ན། སྐྱོ་གདུང་གིས་བསྐུལ་བའི་མིག་ཆུ་ཡོང་གི་ཡོད་པ་དང། ཡང་ན་མི་སུ་ཞིག་ལ་རྒྱལ་ཁ་ཐོབ་པའམ། ཤིན་ཏུ་རག་དཀའ་བའི་བྱ་དངོས་གང་ཞིག་ལག་ཏུ་ཐོབ་པ་ལ་དགའ་དྲགས་ནས་མིག་ཆུ་ཡོང་བ་དང། མཚམས་ལན་རེར་རྩེད་མཚར་གྱི་རྣམ་འགྱུར་གནས་སྐབས་མཐོང་བ་ལ་བརྟེན་ནས་མིག་ནས་མཆི་མ་འཐོར་བ་སོགས་དེ་དག་ཐམས་ཅད་ལུས་ཕུང་ཁོ་ནའི་དབང་དུ་བྱས་ན་ཁྱད་པར་འབྱེད་མི་ཐུབ་པ་སྟེ། མིག་ནས་མཆི་མ་འབབ་པ་ཚང་མ་གཅིག་མཚུངས་ཆགས་ཀྱི་ཡོད། འོན་ཀྱང་སེམས་ཀྱི་མྱོང་ཚོར་གྱི་སྟེང་ནས་དེ་དག་གི་གནས་སྐབས་རྦད་དེ་མི་འདྲ་བ། སྨྲ་ཤེས་ཤིང་དོན་གོ་བ་ཚང་མ་ཉམས་མྱོང་གཅིག་མཚུངས་སུ་ཡོད་པ་དེ་ཡིན། དེ་འདྲ་ཡིན་དུས་སེམས་སམ། རྣམ་པར་ཤེས་པའི་ཁྱད་པར་ལས། མིག་ནས་མཆི་མ་འཐོར་བ་སོགས་དེ་དག་ཡོང་གི་མེད་པར། ཀླད་པའི་ནུས་པ་སྟེ། ལུས་ཕུང་ཁོ་ན་ལ་བརྟེན་པ་ཞིག་ཡིན་ན། དཔེར་ན་དགའ་ནས་མིག་མཆི་ཡོང་སྐབས། མིག་གཡས་པ་ནས་མཆི་མ་ཡོང་བ་དང། སྐྱོ་ནས་མིག་མཆི་ཡོང་སྐབས་མིག་གཡོན་པ་ནས་མཆི་མ་ཡོང་བ་ལྟ་བུའི་ཁྱད་པར་ཡོད་དགོས་རྒྱུ་ལ། དེ་འདྲ་ཡང་མེད་པར་སྣང་ཚུལ་དང་བཤད་ཚུལ་དེ་དག་ལ་རྒྱ་ཆེ་ས་ནས་བརྟག་ན། ད་ལྟའི་ཀླད་ཁམས་ཞིབ་འཇུག་པ་དག་གི་གྲུབ་དོན་དང་ཐག་གཅོད་དེ་རིགས་ཆ་མ་ཚང་བ་ཙམ་ཞིག་ལས་འདས་ཏེ། ནང་འགལ་མང་པོ་ཡོད་པའི་རགས་བཤད་ཅིག་ཏུ་གཟིགས་ཀྱི་ཡོད་པ་དེ་ཡིན། རྒྱུ་མཚན་དེ་འདྲ་ལ་བརྟེན་ནས་རྒྱལ་བ་རིན་པོ་ཆེས་འཛམ་གླིང་གི་འབྲེལ་ཡོད་ཚན་རིག་པ་དག་ལ་འབོད་སྐུལ་ཞིག་གནང་པ་ནི

གཉིད་སྟུག་པོ་ཁུག་པའི་གནས་སྐབས་སུ་མིག་དང་རྣ་བ། སྣ་དང་ལྕེའི་དབང་པོ་དེ་དག་བག་ལ་ཞ་ཡོད་ཀྱང། ལུས་ཀྱི་དབང་པོ་བག་ལ་ཞ་ཡོད་མེད་དེ་ཚན་རིག་གི་བརྟག་ཐབས་ལ་བརྟེན་ནས་གསལ་ཁ་འདོན་དགོས་པར་བཞེད་པ་བཅས། ཆོས་དང་འབྲེལ་བའི་རིག་གནས་དང་ཆོས་དང་མ་འབྲེལ་བའི་རིག་གནས་དང། ཚན་རིག་ལ་སོགས་པ་གང་ཞིག་ཡིན་ཀྱང་རྣམ་པར་ཤེས་པ་གཏན་ནས་ཁས་ལེན་མ་བྱས་པར། དགའ་སྐྱོ་ཆགས་སྡང་དང་འབྲེལ་བའི་སེམས་དང་སེམས་བྱུང་ཡོད་ཚད་ཀླད་པའི་བྱེད་ལས་ཁོ་ན་ལ་སྦྱར་ན་གོང་དུ་བཤད་པའི་ནང་འགལ་དེ་རིགས་འབྱུང་གི་ཡོད་པས་རིག་གཞུང་གི་ཆེད་དུ་རིག་གཞུང་ཞིབ་འཇུག་བྱེད་པ་མིན་པར། མིའི་རིགས་ཀྱི་བློ་སྒོ་འབྱེད་པའི་བསམ་བློ་ལ་བརྟེན་ནས་གནད་འདི་དག་ལ་དོ་སྣང་བྱ་དགོས་པར་སྐུལ་བ་སྟེ། སྐབས་འདི་ཡི་ལམ་སྟོན་ཟབ་བརླིང་ལྡན་པ་དེ་ཉིད་ཆགས་ཀྱི་ཡོད། ང་ཚོ་མི་མི་ཅུ་དང་ཡོ་རོབ་པ་དང

རོ་ཡ། ད་ཡང་ཅིག་རྩེད་མོ་རྩེས་ནས་ཅིག་ཨ་ཅག་ཐིང་ཐིང་རུ་བྱས་བྱས་ཡང་གད་མོ་ཤོར་ག་རུ་མིག་ཆུ་ཐོན་ཡག་ཅིག་ཡོང་གི་འདུག་ག། བྱས་ཙང་ཀ། ཀུན་སློང་ལ་ཞེ་པོ་ཁྱད་འདུག་པ་ཅིག་དེ་སེམས་ཞེ་པོ་ཅིག་སྐྱོ་བྱས་སེམས་ཞེ་པོ་ཅིག་སྡུག་བྱས་མིག་ཆུ་ཐོན་གྱི་རེད་པ། ཅིག་དེ་སེམས་ཞེ་པོ་ཅིག་དགའ་བྱས་ཨེ་ནི་མིག་ཆུ་ཐོན་གྱི་རེད་པ། མིག་གི་མིག་ཆུ། ལུས་ཀྱི་རྣམ་འགྱུར་དེ་དབྱེ་བ་ཕྱེ་ཐུབ་ཀྱི་མི་འདུག་ག། ལུས་པོའི་རྩ་རྒྱུད་འདི་སྟེ་སྤྱང་མགོ་ཡིན་ན། ཨེ་ནི། དགའ་མགུ་ཐིག་དུས་སེམས་རྨི་བཅུ་རྨི་གཡས་པ་ནས་ཐོན། ཤི་བོ་ཆེ་སྐྱོ་ཆས་རྨི་བཅུ་ཐོན་དུས་རྨི་གཡོན་མ་ནས་ཐོན་ན་ཨེ་ནི་རྨིས་ཀྱི། དགའ་མགུ་དང་སྐྱོ་བའི་ཨེ་ནི། ངུ་བ་ག་རེ་ཡིན་པ་དེ་ལུས་པོའི་སྟེང་ནས་གཡས་བ་ཆེ་ཐུག་བར་བ་ཀླད་པའི་ཆ་ཆེ་ཐུག་སོང་བ་དེ་ཆེ་ཐུག་མི་འདུག་བ། བསམ་བློའི་རིམ་པ་འདྲ་པོ་འདི་ནང་ལོགས་ལ་གཅིག་དེ་ཧ་ཅང་དགའ། གཅིག་དེ་ཧ་ཅང་སྡུག་ཨེ་ནི་རྦད་དེ་འགལ་ཟླ་རུ་ཆགས་བསྡད་ཡོད་རེད་དེ། ཡིན་ནའི་ལུས་ཀྱི་རྣམ་འགྱུར་སྒང་ལ་གཅིག་པ་རེད་འགྲོ། ད་དེ་འདྲ་ཡིན་དུས་ཀླད་པའི་འགྲོ་སྟངས་མང་པོ་ཅིག་རགས་པ་རགས་པའི་ཐོག་ནས་གཙོ་བོ་གཙོ་བོ་ལུས་ཤེས་དང་འབྲེལ་བ་ཡོད་པའི་སྟེང་ནས་ཡོང་གི་མ་གཏོགས་ཡིད་བློའི་སྒང་ནས་འགྲོ་ཐུབ་ཕལ་ཆེར་ཁག་པོ་རེད་ཤག། ཟེར། དེ་འདྲ་ཡིན་དུས་ཚན་རིག་པ་ཚོའི་ནང་ལ་ཡ་ད། བར་སྐབས་ནས་ངས་འདི་བཤད་བསྡད་ཀྱི་ཡོད། རྟོག་པ་དང་རྟོག་མེད་དབྱེ་བ་ཕྱེ་ད་དཔེ་གལ་ཆེན་པོ་འདུག་སངས་རྒྱས་པའི་ཅིག་སེམས་ཀྱི་རྣམ་གཞག་གསུངས་ཡོང་དུས་ད་ནས་རྟོག་པ་རྟོག་མེད་ཀྱི་དབྱེ་བ་ཕྱེ་ད་ཞིབ་གསུང་གི་ཡོད་རེད། ཟེར། ཚན་རིག་པས་ཀླད་པ་ལ་ཞིབ་འཇུག་ཞིབ་ཚགས་པོ་བྱས་ནས་ཞིབ་འཇུག་བྱེད་ཀྱི་ཡིན་ན། ཡིད་བློ་རྟོག་པ་སྐྱེ་བའི་ཁ་ཐུག་གི་ཀླད་པ་འགུལ་སྐྱོད་རྒྱག་ས་དེ་དང་སྒོ་ལྔའི་ཤེས་པས། ཕ་གི་ག་རེ་ཟེར་གྱི་རེད་ཕ་གི་གཡོ་འགུལ་བྱས་ཡོང་དུས་ཀླད་པ་འགུལ་སྐྱོད་རྒྱག་ས་གཉིས་པོ་དེ་ཕལ་ཆེར་ཁྱད་པར་ཏན་ཏན་ཡོད་ཨ། འདི་ཞིབ་འཇུག་བྱེད་དགོས་ཀིས་འདི་ཞིབ་འཇུག་ཅིག་བྱས། འདི་ཞིབ་འཇུག་བྱས་ཡག་གི་གནས་སྐབས་ཡག་ཤོས་འདི། རྨི་ལམ་གི་གནས་སྐབས་ཞིབ་འཇུག་བྱས་ཡག་རེད་རྨི་ལམ་གི་གནས་སྐབས་ལ་སྒོ་ལྔའི་ཤེས་པས་ལས་ཀ་བྱེད་ཀྱི་མི་འདུག་པ་ད་ལུས་ཤེས་ག་རེ་བྱེད་ཀྱི་ཡོད་ན་མི་ཤེས། གང་ལྟར་ཡང་ཤེས་པ་ལ་ཕྲ་རགས་མང་པོ་ཡོད་པ་ཡིན་དུས་གང་ལྟར་སྤྱིར་བཏང་རུ་བྱས་པ་ཡིན་ན། རྨི་ལམ་གྱི་གནས་སྐབས་ལ་སྒོ་ལྔའི་ཤེས་པ་དེ་དེ་མངོན་གྱུར་བ་དེ་མེད་པ་རེད་དེ་འདྲ་ཡིན་དུས་ད་དེ་དུས་ཡིད་བློ་རེད་བ། དེ་དུས་ད་ཀླད་པ་ལ་བརྟག་དཔྱད་བྱས་ཏེ་གལ་ཆེན་པོ་ཞིག་ཏུ་ཤི་འདུག་བ། ཉན་མཁན་གྲོགས་པོ་རྣམ་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག།